གཞིས་བྱེས་གཉིས་སུ་གནས་པའི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་ཚོ་བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་ངས་ཁྱེད་རྣམས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད། ཁྱེད་རྣམས་ཀྱིས་ང་ཚོའི་རླུང་འཕྲིན་ལས་རིམ་ཐོག་ལ་དུས་རྟག་ཏུ་ཐུགས་ཁུར་དང་རྒྱབ་སྐྱོར་གནང་བར་གོ་སྐབས་འདི་བཟུང་ནས་བཀའ་དྲིན་ཆེ་ཞུ་རྒྱུ་དང། ང་ཚོས་ལོ་གསར་པའི་གི་ནང་ལ་ལེ་ཚན་ཐོག་ཡག་ཐོག་ཡག་བརྩེགས་ཀྱི་མུ་མཐུད་འབད་བརྩོན་གྱིས་གྲུབ་འབྲས་ཡག་པོ་ཐོན་ཐུབ་པའི་ཆོད་སེམས་བརྟན་པོ་བཅངས་ཡོད་ཞུ་རྒྱུ་དང། དེ་བཞིན་དུ་ཁྱེད་རྣམས་ཀྱིས་ཐུགས་ཁུར་དང་རྒྱབ་སྐྱོར་ཡང་མུ་མཐུད་གནང་རྒྱུའི་རེ་བ་དང་བཅས། སླར་ཡང་ལོ་གསར་པའི་ནང་སྐུ་ཁམས་བཟང་ཞིང་བྱ་བ་གེགས་མེད་ལྷུན་གྱིས་འགྲུབ་པའི་གི་སྨོན་འདུན་དང་བཅས་ལོ་གསར་པ་ལ་བཀྲ་ཤིས་བདེ་ལེགས་ཞུ། གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་བྲོ་ར་གི་ལེ་ཚན་འདི་འགོ་འཛུགས་བྱེད་ཀྱི་ཡིན། དེ་རིང་ཁ་བའི་བྲོ་ར་གི་ལེ་ཚན་དུམ་བུ་དང་པོ་དེའི་ནང་ལ་ད་ཅི་ཉེ་ལམ་བོད་ནང་ལོགས་ལ་འབྱུང་བའི་གི་ད་དཀའ་ངལ་མང་པོ་འཕྲད་ཀྱི་ཡོད་པ་དེ་སྔོན་ལ་ད་ད་ལྟ་ཅི་གངས་རུད་ཀྱི་རྐྱེན་བྱས་ནས་ཀོང་པོ་ཉིང་ཁྲི་དེ་ནས་ལ་ཡང་ཅི་བོད་མི་ཤི་སྐྱོན་བྱུང་བའི་གནས་ཚུལ་མང་པོ་དེར་བྱུང་ཡོད་རེད། ཉེ་ལམ་རང་ཡང་ང་ཚོའི་གནས་ཚུལ་ཤེས་རྟོགས་བྱུང་བ་བཞིན་པ་ཡིན་ན་ནག་ཆུ་གྲོང་ཁྱེར་ལ། བདུན་ཕྲག་འདི་གི་ནང་ལ་རེད་ཨ་ནི་དེ་སྔོན་ལ་རེད། རླུང་འཚུབ་ཆེན་པོ་ཞེ་པོ་ཅིག་བརྒྱབ་ནས་ནི་འདི་གའི་གི་རྒྱུ་ནོར་ལ་གྱོང་གུན་ཐེབས་པ་དང་ནི་ད་ལྟ་ཀྱི་མི་སྐྱོན་ག་འདྲ་བྱུང་ཡོད་མེད་དེ་སྐོར་ལ་ཧ་གོ་མི་འདུག་འདི་ལྟར་རླུང་འཚུབ་དེ་རྒྱུན་ལྡན་དང་མ་འདྲ་བ་ཀྱི་ཉི་མ་མང་པོ་ཅིག་ལ་བརྒྱབ་ཡོད་པའི་གནས་ཚུལ་འདུག་དེ་དང་འབྲེལ་བའི་སྐོར་ལ་ད་ལྟ་ང་ཚོའི་ཕ་རིས་སུ་གནས་བཞུགས་ཕ་ཡུལ་ནག་ཆུ་ནས་ཡིན་པའི་ཀྱི་ད་ལྟ་བློ་བཟང་ལགས་ལ་ནི་ང་ཚོས་རྒྱུས་ལོན་བྱེད་ཞུ་གི་ཡིན་བློ་བཟང་ལགས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ་ཞུ།

ཕྱོགས་ཡོངས་ནས་ནི་འདི་གའི་ཅི་གཏོར་སྐྱོན་གཏོང་བ་ག་རེ་ག་རེ་བྱུང་ཡོད་པ་ཡིན། དེ་ཨ་རི་འདྲ་བོ་ཆ་བཞག་པ་ཡིན་ན་ཡང་ཅི་རླུང་འཚུབ་དེ་འདྲ་ཤུགས་ཆེན་པོ་ཡོང་ཡོང་དུས་གཞུང་ངོས་ནས་གི་སྔོན་བརྡ་དེ་འདྲ་གཏང་གི་འདུག་པ་རླུང་འཚུབ་ཆེན་པོ་དེ་འདྲ་ཡོང་གི་འདུག་ཨ་ནི་སློབ་ཕྲུག་ཡིན་པ་ཡིན་ན་དཔེ་དེ་གབ་ཟེར་ནས་ནང་ལ་བསྡད་ཟེར་ནས་ནི་ཕྱི་ལོགས་ལ་མ་ཐོན་ཟེར་ནས་གང་ཡིན་ཟེར་ན་ད་འདི་གའི་གཏོར་སྐྱོན་ཤུགས་ཆེན་པོ་ཞེ་པོ་བཏང་ཡོང་དུས་གཞུང་ངོས་ནས་གི་ཡང་ཅི་ཉེན་བརྡ་སྔོན་ལ་གཏང་གི་ཡོད་རེད་གཟབ་གཟབ་བྱེད་དགོས་ཤག་དེ་འདྲའི་འདྲ་བོ་ཅི་ཉེན་བརྡ་སྔོན་ལ་གཏང་ནས

གཅིག་ཁོང་ཚོ་གིས་ཉེན་བརྡ་བཏང་ཡག་དེ་ཉེན་བརྡ་བཏང་རེད་ཟེར་ཡག་འགྲོ་བ་དང་ད་ང་ཚོ་གྲ་སྒྲིག་དེ་འདྲས་བྱེད་དགོས་རེད་ལྷགས་མོ་ལྷགས་པ་དེ་འདྲས་རྒྱག་དགོས་རེད་རླུང་དམར་དེ་འདྲས་རེད་ང་ཚོ་འདི་འདྲས་གབ་དགོས་རེད་ཟེར་དེ་འདྲས་ཀྱི་ཁོང་ཚོ་ལ་དེ་འདྲས་བྱུང་བའི་སྐད་ཆ་མི་འདུག་ད་ཁོང་ཚོ་ལྷོ་ཐོབ་རྒྱག་གོབ་རྒྱག་ལ་རླུང་དམར་ང་ཚོ་ཕ་ཡུལ་རླུང་དམར་ལབ་ཀྱི་རེད་བ་ལ་ད་ནི་རླུང་འཚུབ་ཟེར་གི་འདུག་ཨ་དེ་འདྲས་བྱུང་ཞག་ཨ་ནི་དེའི་ནང་ལོགས་ལ་ད་མི་རྒྱུ་ད་ལྟ་དེ་གོ་ཤག་གི་སྐོར་དུ་སོང་ཡིན་པ་གཅིག་དེ་ལ། རེད།

ཅིག་མཚམས་མཚམས་ས་ཁུལ་ཁག་དང་གྲོང་ཁྱེར་དང་གྲོང་རྡལ་བར་ལོགས་ལ་ས་ཆ་བརྗེ་དུས་ང་ཚོ་དེ་འདྲའི་རྡུལ་འཚུབ་ལངས་ཞོག་དང་ས་གནས་དེ་ལ་དཔེར་ན་ནག་ཆུ་ནས་འདམ་གཞུང་འགྲོ་གི་ཡིན་འདམ་གཞུང་ས་ཆ་དེ་བ་སླེབས་འོང་ཟེར་དེ་འདྲའི་རྒྱག་གི་ཡོད་ས་རེད་བ་ངས་མ་ཐོས་ཡོད་མ་རེད། དེ་འདྲ་དེ་འདྲའི་དགེ་སློང་ཤར་འཇོག་དེ་འདྲ་ཅ་ལག་དེ་འདྲ་མང་བོ་ཞིག་ཕར་རིས་སོང་ཞོག་དེ་འདྲའི་འདུག་ཁྱེད་ལ་ངས་དེ་འདྲ་པར་དེ་བཏང་སོང་ལ། འདུག་འདུག་འདུག་འདུག་ཨང། ཨང་དེ་ག་ནང་གི་གྲོང་ཁྱེར་ནང་ལོགས་ལ་ཡིན་པ་ཡིན་ན་ད་ལྟ་དེ།

ལགས་སོ། ད་ད་ལྟ་འདི་ལྟ་ཡོང་དུས་དངོས་སུ་དཔང་པོ་གི་ཐོག་ནས་རག་པ་པར་འགའ་ཤས་ཅིག་བྱུང་ཡོད་རེད་ཨ་ནི་ད་གནས་ཚུལ་མང་པོ་ཅིག་ང་ཚོས་གི་པར་དང་དངོས་སུ་མཐོང་ཡག་གི་རྩ་བ་ནས་ནི་མེད་པའི་གི་གནས་སྟངས་དེ་འདྲ་ཅིག་ཆགས་བསྡད་ཡོད་རེད་ཡང་ཅིག་གནས་ཚུལ་དེ་འདྲ་སྤྲད་ཡག་ལ་དཀའ་ངལ་འཕྲད་བསྡད་གི་ཡོད་རེད་དེ་ཚོ་ལ་ཅིག་ལྟ་ཡོང་དུས་ཨ་ནི་ད་ལྟ་འདི་རླུང་གི་ཅིག་ཤུགས་ཚད་རེད་ཨ་ནི་གཏོར་སྐྱོན་འདི་གི་ཚོད་དཔག་འདྲ་པོ་བྱེད་པ་ཡིན་ན་ཏན་ཏན་ཤུགས་ཆེན་པོ་ཅིག་ཡིན་པ་ཅིག་ཤེས་ཐུབ་ཡག་གི་དེ་འདྲ་འདྲ་པོ་ཅིག་རེད་དེ་འདུག་ད་ད་ལྟ་འདི་གོང་ལ་ཞུས་པ་ནང་བཞིན་ཅིག་རེད་ད་གཞུང་ངོས་ནས་ཀྱི་སྔོན་བརྡ་དང་ད་ལྟ་དེ་འདྲའི་གལ་མེད་པའི་ཐོག་ནས་ཡིན་ན་མི་ཚོས་ཀྱི་གྲ་སྒྲིག་གལ་ཡོད་མ་རེད་དེ་ལས་མཐའ་བར་གྱི་དེ་འདྲའི་གཏོར་སྐྱོན་ཡོང་གི་ཡོད་རེད་ད་མི་མང་ཚོས་ཀྱི་ག་རེ་འདྲ་པོ་ཞིག་བཤད་གི་འདུག་ད་འདི་སྤྱི་བཏང་རླུང་འཚུབ་དེ་འདྲའི་རིགས་འདི་ཁྱེད་ད་ཕ་གི་ཕ་ཡུལ་ནག་ཆུ་ནས་ཡིན་པའི་གི་ཆ་ནས་དེ་ལོ་མང་པོ་ཞེ་པོ་དེ་འདྲའི་ཅིག་ལ་དེ་འདྲའི་གི་གོ་མ་མྱོང་ཐོས་མ་མྱོང་སོང་ཡ་གི་དེ་འདྲའི་གི་ཐོས་རྒྱ་གོ་རྒྱ་རླུང་འཚུབ་དེ་འདྲའི་ཅིག་སླེབས་འོང་ཡ་དེ་སྐོར་ལ་མི་མང་ཚོས་ཀྱི་ཅིག་སེམས་ཚབས་ཟེར་ན་རེད་དངངས་སྐྲག་འདྲ་པོ་དེ་ག་འདྲ་འདྲ་བོ་བྱེད་གི་འདུག་ཁོང་ཚོ་གི།

དེ་ཁྱེད་གསུངས་པ་བདེན་པ་རེད་ངས་དེ་འདྲ་བལྟས་ཡིན་དེ་ནས་གཞུང་འབྲེལ་བརྒྱུད་ལམ་དེ་འདྲའི་ནང་ལ་ནམ་རྒྱུན་དྲ་རྒྱའི་ནང་ལ་ལྟ་ཡོང་དུས་གཞུང་འབྲེལ་བརྒྱུད་ལམ་དུ་དེ་འདྲ་མཐོང་མ་སོང་ཡིན་ན་ཡང་ད་ལྟ་ནག་ཆུ་ཁོ་རང་གི་གྲོང་ཁྱེར་གྱི་གསར་འགྱུར་དེ་འདྲ་ང་ཚོ་གི་སྐད་འཕྲིན་གྱི་བརྒྱུད་ལམ་ཁོ་རང་ཚོ་གསར་འགྱུར་གྱི་དེ་རིང་ཁ་སང་སྤེལ་གྱི་འདུག་ལ་དེ་ཚེ། དེ་འདྲའི་གི་འཕྲིན་སྟེགས་གི་ནང་ལོགས་ལ་ཨ་ནི་ང་ཚོ་གི་ད།

ད་ལྟ་དེ་ཁྱེད་ཀྱིས་གསུངས་སོང་དགུན་དུས་སྐབས་སུ་ཡང་ཅིག་གངས་ཀྱི་དཀའ་ངལ་ཏོག་ཙམ་ཅིག་འཕྲད་ཀྱི་ཡོད་ས་རེད་བ་གཞན་ཡང་ཅིག་འབྱུང་བའི་གི་དཀའ་ངལ་འཕྲད་ས་གི་ཡང་ས་གནས་ཅིག་ཆགས་ཀྱི་ཡོད་རེད་པས་ནག་ཆུ་གྲོང་ཁྱེར་དེ་ད་ད་ལྟ་རླུང་འཚུབ་ཀྱི་དཀའ་ངལ་ཅིག་ང་ཚོས་ཀྱི་ཤེས་ཡིན་གྱི་ཡོད་རེད་རྒྱུན་ལྡན་ཡང་ཅིག་ནག་ཆུ་གྲོང་ཁྱེར་གྱི་ས་ཁུལ་དེ་ལ་བོད་ནང་གི་ད་ཅིག་འབྱུང་བའི་གི་དཀའ་ངལ་འཕྲད་ས་གི་ས་ཆ་ཞིག་རེད་པས།

ད་དེ་འདྲ་ཅིག། གཞན་པ་ཅིག་ཕ། ཡང་འདི་དང་འབྲེལ་ཡོད་ཀྱི་ཐོག་ལ། ནག་ཆུ་ཁུལ་ལ་ཅིག་རྒྱ་ནག་གི་གཏེར་ཁ་སྔོག་འདོན་དེ་ཤུགས་ཆེན་པོ་རེད་པས་སྔོན་མ་ཡང་ཅིག་གཏེར་ཁ་སྔོག་འདོན་དེ་འདྲའི་རིགས་ལ་མི་མང་གིས་ངོ་རྒོལ་བྱས་པ་ལྟ་བ་དེ་འདྲའི་གི་གནས་ཚུལ་དེ་ཡོང་བསྡད་ཀྱི་ཡོད་རེད་ག་འདྲའི་འདྲ་བོ་ཅིག་རེད་ཁྱེད་ཀྱི་ཤེས་རྟོགས་ལ། རེད་ད་ནག་ཆུ་གི་ཁྱབ་ཁོངས་ཀྱི་ཐོག་ནས་ཟེར་དགོས་རེད་པ་ད་དེ་འདྲའི་གི་ཐོག་ནས་ཤང་དང་རྫོང་མི་འདྲ་མི་སྔོན་མ་ཡིན་ན་ད་ལྟ་དེ་འབྲི་རུ་འབྲི་རུ་ད་ག་རེ་འབྲི་རུ་འབྲི་བ་ལ་ཁོང་ཚོ་ནག་ལྷ་དེ་འདྲའི་ཐོག་ལ་གཏེར་ཁ་བཏོན་བྱེད་གཞུང་འབྲེལ་ངོ་རྒོལ་རྒྱབ་བྱེད་མི་དམངས་ཀྱི་ངོ་རྒོལ་རྒྱབ་བྱེད་དེ་འདྲའི་མང་པོ་ཞིག་བྱུང་ཡོད་རེད་བ་ད་དེ་རྫོང་ཁག་དང་གྲོང་ཁྱེར་ཁག་མི་འདྲ་བ་མང་པོ་རེད།

ལ། གསེར་གྱི་གཏེར་ཁ་སྔོག་པ་ཁོ་ཚོ་གིས་མང་པོ་ཅིག་བརྐུས་འདུག་ཟེར་ཡ་འདི་ག་དུས་ཅིག་བྱུང་པ་རེད། ད་དེ་ནི་མི་རྐུ་མ་རྒྱབ་ཚར་ཟས་ཚར་ཚང་མ་རེད་ག་རེ་ཟེར་ན་ལོ་མང་པོའི་གོང་ལ་རེད་ཤག་སྔོན་མ་ང་ཚོ་ཆུང་ཆུང་སྐབས་ལ་དེ་གསེར་གྱི་ས་ཆ་ཡོད་རེད་ད་ང་ཚོ་ཨ་ལེ་ལེ། ཏི་རི་རི་ཁོ་རང་ལ་ཡར་ཅིག་ཚང་མ་ལོག་པར་བོད་དུ་བུད་བྱས་ཚང་མ་ལོག་གཙང་མ་བཟོས་མར་ཨུ་ཁུང་བྲུས་བྱས་དེ་ནང་ལོགས་ལ་གསེར་མང་པོ་ཞེ་དྲག་རག་ཤག་དེ་ནས་རི་མང་པོ་ཞིག་བེད་དེ

བོད་ནང་ལོགས་ལ་ད་ཅིག་གནས་ཚུལ་རག་ཡ་ད་ཁག་པོ་འདྲ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་མི་མང་པོ་ཅིག་གིས་བོད་ནང་གི་གནས་ཚུལ་ག་འདྲ་ཆགས་ཀྱི་ཡོད་ན་ཟེར་ཡ་གི་དེ་འདྲི་གི་ད་སེམས་ཚབ་དང་དེ་འདྲི་འདྲ་པོ་ཅིག་ཡོད་རེད་ལྷ་ས་ཁུལ་ལ་ད་ལྟ་གོ་ཡ་དེ་དཔེར་ན་ལོ་སར་སྐབས་སུ་ཡ་ཅིག་དམ་དྲག་ཤུགས་ཆེན་པོ་བྱེད་ཀྱི་འདུག་ཟེར་ཡ་གི་གནས་ཚུལ་དེ་འདྲ་ཅིག་གོ་ཡ་རེད་ད་ནག་ཆུ་དེ་ཡ་གྲོང་ཁྱེར་དེ་འདྲ་ཅིག་ཆགས་ཡོད་དུས་ལོ་སར་དང་ཡ་དུས་ཆེན་དང་དེ་འདྲི་སྐབས་སུ་ལྷ་ས་དང་དེ་ཚོ་ལ་དཀའ་ངལ་འཕྲད་པ་ནང་བཞིན་ཅིག་གི་མི་མང་ཚོ་ལ་འགྲོ་འདུག་སྤྱོད་གསུམ་ཐོག་ལ་དེ་འདྲི་གི་གེགས་ཡོང་གི་ཡོད་རེད་པས་རྒྱུན་ལྡན་ནང་བཞིན་རེད།

སངས་རྒྱས་ཆོས་ལུགས་ཀྱི་ཐར་པ་ཐོབ་དགོས་ན་ད་ཞིང་ཁམས་ཀྱི་ག་པར་སྐྱེ་འགྲོ་གི་ཡོད་ན་མེད་ན་གང་ལྟར་ད་ལྟའི་གནས་སྐབས་ལ་ཅིག་ཆོས་ལུགས་མི་སྣ་བླ་མ་རྣམ་པ་ཚོ་གིས་ད་འདིའི་ཐོག་ལས་ཅིག་མི་ཡི་སེམས་ཁམས་ཀྱི་ནང་ལ་དཀའ་ངལ་ཡོད་དུས་ནང་པ་སངས་རྒྱས་ཀྱི་ཆོས་ལུགས་ནི་སེམས་ཁམས་ཅིག་ཡིན་ཟེར་གི་ཡོད་རེད་བ། དེ་ཡིན་དུས་ད་སེམས་ཁམས་ཀྱི་ཕར་ཕྱོགས་མི་ལ་དཀའ་ངལ་འཕྲད་བསྡད་པའི་སྐབས་ལ་ནས་ཅིག་འདིའི་ཐོག་ལས་ཅིག།

དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་བདུན་པ་ཨོ་རྒྱན་ཕྲིན་ལས་རྡོ་རྗེ་མཆོག་གིས་གཞིས་བྱེས་གཉིས་སུ་ཡོད་པའི་གི་བོད་མི་ཡོངས་ལ་ལོ་སར་ལ་འཚམས་འདྲི་ཟེར་བ་དེ་བསྩལ་རོགས་ཞུ། བོད་ཀྱི་ཡུལ་དུ་གནམ་ལོ་གསར་དུ་བཞད་པའི་བཀྲ་ཤིས་དུས་བཟང་གི་སྐབས་འདི་ལ་ཡང་བོད་ཕྱི་ནང་དུ་བཞུགས་པའི་བོད་རིགས་སྤུན་ཟླ་རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཡང་ལོ་གསར་པའི་ནང་ལོགས་ལ་སྐུ་ཁམས་གསལ་ཐང་ཡོང་བ་དང་བྱ་བ་ལམ་འགྲོ་ཡོང་བ་བདེ་སྐྱིད་ཕུན་སུམ་ཚོགས་པའི་སྨོན་འདུན་ཞུ་ཡ་ཡིན།

ཨ་དེ་འདྲ་དུས་སོང་རང་རེ་བོད་ཁ་བ་ཅན་གྱི། ཁོག་པའི་སྙིང་དང་དཔྲལ་བའི་མིག་ལྟ་བུ། འཕགས་མཆོག་ཕྱག་ན་པད་མོ་མཆོག། སྐུ་ཚེ་ཞབས་པད་བརྟན་པ་དང། ཐུགས་བཞེད་ལྷུན་གྱིས་གྲུབ་པ། ཨ་དེ་ནང་བཞིན་གྱི། རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་ཆེན་དམ་པ་ཐམས་ཅད། སྐུ་ཚེ་བརྟན་པ་དང་མཛད་འཕྲིན་རྒྱས་པ། དགེ་འདུན་གྱི་སྡེ་ཐམས་ཅད་ཀྱང་ཐུགས་མཐུན་པར་ཁྲིམས་གཙང་ཡོང་ཡ་གི་སྨོན་འདུན་ཞུ་ཡ་ཡིན། ཨ་ལྷག་པར་དུ་ང་ཚོ་གཞིས་བྱེས་ཐམས་ཅད་ཀྱི་སྙིང་ལ་བརྣག་པའི་འདོད་དོན། ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཡ་ཕ་མ་མཉམ་འཛོམས་ཡོང་ཡ་དེ་ནང་བཞིན་གྱི་སྤུན་ཟླ་མཉམ་འཛོམས་ཡོང་ཡ་གི་འདི་འདྲའི་བཀྲ་ཤིས་པའི་དུས་བཟང

རྣམ་པ་ཚོས་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་དྲི་ར་གི་ལེ་ཚན་དེ་ཡིན། དེར་ང་ཚོས་ཁ་བའི་དྲི་ར་གི་ལེ་ཚན་འདིའི་ནང་ལས། དུམ་བུ་གཉིས་པ་དེ་གི་ནང་ལ། ཆབ་སྲིད་བཙོན་ཟུར་གྲྭ་བག་གྲོ་ལགས་ཀྱིས་ཨ་ནི་རྩོམ་སྒྲིག་གནང་བའི་བོད་བོད་ཡུལ་ན་སྐྱིད་རྒྱ་རྒྱ་ཡུལ་ན་སྐྱིད་ཅེས་པའི་གི་དཔེ་དེབ་དེ་གི་ནང་དོན་དང་འབྲེལ་བའི་སྐོར་ལ་གླེང་མོ་བྱེད་ཀྱི་ཡིན། ད་ང་ཚོས་ཧ་གོ་ཡ་བྱས་པ་ཡིན་ན་ད་དཔེ་དེབ་དེ་ཕལ་ཆེར་ལོ་འགའ་ཤས་ཀི་སྔོན

བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། བོད་བོད་ཡུལ་ན་སྐྱིད་རྒྱ་རྒྱ་ཡུལ་ན་སྐྱིད་ཟེར་ཡ་གི། དེ་མང་པོ་ཅིག་གི་རྣ་མཆོག་ལ་དེ་གོ་མྱོང་ཡོད་ཀྱི་རེད་དེ་ཡི་ལྷ་ས་གི་རྡོ་རིང་རེད་པས་དེ་རྒྱ་དང་བོད་དེ་འདྲའི་གི་ཅིག་ཆིངས་ཡིག་བཞག་པའི་སྐབས་སུ་དེ་འདྲ་བཀོད་བསྡད་པའི་གི་ཚིག་བརྗོད་ཟེར་ན་རེད་གནད་འགག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲའི་གི་ལོ་རྒྱུས་གི་སྐོར་ལ་ཕྱོགས་སྒྲིག་དེབ་ཅིག་ཕྱོགས་སྒྲིག་བྱེད་ཡ་གི་ཁྱེད་ཀྱི་ད་ཅིག་ཀུན་སློང་ཟེར་ན་རེད་ཨ་ནི་ཐོག་མ་ཡོང་སྟངས་དེ་ག་འདྲ་རེད་ཅིག་ངོ་སྤྲོད་ཅིག་གནང་རོགས་བྱེད་དང།

དེ་མ་རེད་དེ་ཡིན་ན་བོད་ནང་གི་བཙོན་ཁང་གི་ལོ་རྒྱུས་དང་འབྲེལ་བའི་ཐོག་ནས་བོད་ནང་ད་རྒྱ་དམར་རྒྱ་ནག་གུང་ཁྲན་བཙན་འཛུལ་བའི་ཐོག་ནས་བོད་ནང་དྲག་པོའི་བཙན་བྱོལ་དེ་གི་ལོ་རྒྱུས་གནས་རིམ་དེ་ཕ་གིར་སྐད་བཤད་ཡག་གོ་སྐབས་ན་ཨ་དེ་ནས་ཕི་ཀའི། Dartmouth College ནང་ལོགས་ལ་ཡ་ཁོང་ཚོ་ཕ་གིར་ཨ་ནི་སྐད་བཤད་ཡག་གོ་སྐབས་བཟོས་ཤི་ཟེར་དེ་འདྲ་ཕ་གིར་བཟོས་པའི་སྐབས་ལ་ཡ།

བློ་སྟོབས་དང་མི་ཡོང་བ་ཡག་གི་ཆགས་བསྡད་གི་འདུག་ལ། ད་ད་ད་བོད་བོད་ཡུལ་ལ་སྐྱིད་རྒྱ་རྒྱ་ཡུལ་ལ་སྐྱིད་ཟེར་དེ་ནང་གི་དེ་ཅིག་གི་ནང་དོན་ག་རེ་ག་རེ་ཡོད་རེད་ལོ་རྒྱུས་གི་ཐོག་ལ་ད་ཁྱེད་ཀྱི་བོད་རང་བཙན་སྔོན་མའི་ལོ་རྒྱུས་གི་ཐོག་ལ་ད་བོད་རང་བཙན་ཡིན་པའི་གི་ཁུངས་སྐྱེལ་བྱེད་ཡག་གི་ད་དེ་ནང་ལོགས་ལ་ཤོག་དྲིལ་དེ་ག་འདྲ་བྱས་ཡོད་རེད། ད་དེའི་དེབ་དེ་ནང་ལོགས་ལ་ཡང་ད་ག་སོ་རེད། བོད་ཀྱི་རྒྱལ་པོ། དང་པོ་དེ་ལ་ཡང་ད་བོད་ཀྱི་མི་རྒྱུད་བྱུང་སྟངས་དེ་སྐོར་ལ་ཡང། ལོ་ཤས་ཅིག་སྔོན་ལ་ཨ་མི་རི་ཀ་གི་ནང་ལོགས་ལ་ཡང། ཨ་ནེ་ད་ལྟ་ཅིག། ད་ལྟ་ཕ་གི་སློབ་གྲྭ། ད་དེ་སློབ་གྲྭ་དེ་སན་ཕྲན་སི་ཀོའི་སློབ་གྲྭ་ཅིག་གི་ནང་ལོགས་ལ་ཡང། ཅིག་གནའ་རྫས་རྟོག་ཞིབ་ཀྱིས་ཨ་ནེ། དེ་འདྲས་བྱེད་མཁན་ཁག་ཅིག་གིས་ཨ་ནེ། གང་ལྟར། ཅིག། མི་རྒྱུད། མི་རྒྱུད་བྱུང་སྟངས་ཐོག་ལ་ཡང་ཉམས་ཞིབ་བྱས་བཞག་པ་དེ་འདྲས་ཀྱིས་ཨ་ནེ་ཡིག་ཆ་དེ་འདྲས།

ད་ལོ་ལོ་ཤས་སྔོན་ལ་ཐུགས་ཆེ་ལེགས་གྲུབ་བྱུང་གསུངས། འདི་མགོ་བརྗོད་ཅིག་བྱས་ཨ་ནི་ད་དུང་མ་ཡིག་ཚགས་ཀྱི་ཨ་མ་གི་ནང་ལོགས་ལ་ག་རེ་ག་རེ་ཡོད་མེད་དེ་ཚོ་ཚང་མ་ཁྱེད་ཀྱི་དེབ་དེ་ནང་ནས་འཁོད་ཡོད་རེད་པས་སྐབས་དེ་དུས་ཆིངས་ཡིག་དེ་བཞག་ཡོང་དུས་སྐབས་སུ་ཡི་གེ་ངོ་མ་ག་རེ་ག་རེ་བརྗོད་བྱ་ག་རེ་ག་རེ་འཁོད་ཡོད་མེད་ཚང་མ་དེ་ནང་ནས་ཡོད་རེད་པས་དེ་ན། འོ་ད་དེབ་སྡེ་ཚན་དེའི་ནང་ལོགས་ལ་རྦད་དེ་ཆ་ཚང་རུ་སོང་བས་ག་སོ་རེད་དེའི་ནང་ལོགས་ལ་ཡང་ཨ་ནི་ཡོད་རེད་ག་རེ་ཟེར་ན་ད་དེའི་ཆ་ཚང

ད་ལྟ་ཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ལ་ཡང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་གི་ཆུ་གླང་རྩ་ཚིག་ཟེར་དེ་ཡང་ཅིག་ད་ལྟའི་སྐབས་སུ་མང་པོ་ཅིག་གི་ད་རང་བཙན་བསྐྱར་བསྒྲགས་ཟེར་ན་རེད་བསྐྱར་ནན་ཟེར་ན་རེད་དེ་འདྲ་ཞེས་པའི་གི་ཉིན་མོ་རེད་ཟེར་ནས་སྲུང་བརྩི་ཞུ་བསྡད་ཡོད་རེད་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་གསུམ་ཡིན་པ་ཡོད་དེ་འདི་སྐོར་ལ་ཁྱེད་ཀྱི་དེ་ནང་ལོགས་ལ་གླེང་ཡོད་རེད་པས།

དཀར་ཆག་ནང་ལོགས་ལ་ཡོད་པ་ག་རེ་ག་རེ་རེད་དེ་ཤོད་རོགས་ད། མི་ཡི་ཆབ་སྲིད་དང་ལོ་རྒྱུས་དང་དེ་འདྲའི་ཐོག་ལ་དོ་སྣང་ཅིག་ཡོད་པ་ཡིན་ན་རྒན་ཁྱེད་ཀྱི་དེབ་དེ་ཤོག་དྲིལ་ཞེས་པ་དེ་ལ་ཅིག་གཟིགས་པ་ཡིན་ན་དཀར་ཆག་ནང་ནས་ནང་དོན་ག་རེ་ཡོད་མེད་ཅིག་ཧ་གོ་ཐུབ་ཀྱི་རེད་པ་ལ་སྔོན་ལ་ཁྱེད་ཀྱིས་དཀར་ཆག་གི་ནང་ལོགས་ལ་གཙོ་བོ་གནད་འགག་ཆེ་བ་འགའ་ཤས་ཅིག་གསུང་རོགས་ཞེས་དང་མ། ད་དཀར་ཆག་ནང་ལོགས་འདེམས་པོ་ཆེ་ཤོས་ཀྱི་ག་རེ་ཟེར་ན་ད་རྩོམ་པ་པོ་གི་གཏམ་བྱས་གླེང་བརྗོད་བྱས་ཨ་ལོ་ངོ་ད་དཀར་ཆག་དང་པོ་དེ་ནང་ལོགས་ལ་དེ་ལོ་ངོ་སྟོང་ཕྲག་གསུམ་ལོ་རྒྱུས་ཡོད་པའི་བོད་རང་བཙན་རྒྱལ་ཁབ་བྱས་བོད་ཀྱི་བྱུང་རབས་ལོ་རྒྱུས་ནས་བོད་རང་བཙན་བདེན་སྐྱེལ་ཐུབ་པའི་ཡིག་ཚགས་བྱས་ཨ་དེ་ནས་ཆུ་གླང་རྩ་ཚིག་བྱས་རང་ས་རང་སྲུང་གི་དོན་ཚན་ལྔ་ཅན་གྱི་སྦུག་དམ་བཀའ་རྒྱ་བྱས་ཨ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཆུ་སྤྲེལ་ཞལ་གདམས་བྱས་རྒྱ་གར་དང་དབྱིན་གཞུང་བོད་གཞུང་གཉིས་ཀྱི་ཤིང་འབྲུག།

བརྒྱུད་བསྒྲགས་དང་སྐུལ་མ་བྱེད་ཡ་དེ་ཤུགས་ཆེན་པོ་གནང་གི་ཡོད་སོང་ནས་སྲིད་སྐྱོང་གི་ཉེ་ལམ་ཨ་རི་ནང་ལ་ཕེབས་ཡོང་དུས་ཁོང་རང་ལ་བཅར་འདྲི་སྐབས་སུ་ཁོང་རང་འདི་འདྲ་གསུང་གི་འདུག་ལ་ཨ་ནི་དེ་ནང་བཞིན་ཅིག་ལོ་རྒྱུས་ཐོག་ནས་བོད་དེ་རྒྱ་ནག་གི་ནང་ཡང་ཆ་ཤས་མ་ཡིན་པ་ལྟ་ཅི་དེའི་དེ་འདྲའི་ཤོག་དྲིལ་ཡོད་པ་དང་དེ་ཚོ་དཔེ་དེ་འདྲ་བསྟན་གནང་གི་ཡོད་རེད་ཨ་ནི་ཁྱེད་ཀྱི་ཤོག་དྲིལ་བྱས་དུས་པའི་གི་དེ་ནང་ལོགས་ལ་ད་བོད་དེ་སྔོན་མ་ནས་རང་བཙན་ཡིན་པ་གི

བོད་དོན་གྱི་ཐོག་ལ་ག་རེ་ཡིན་ནའི་ཅིག་བྱེད་ཀྱི་ཅིག་སེམས་ཤུགས་འདྲ་པོ་ཅིག་མ་སོང་ན་དེ་དུས་ནམ་ཡང་ཅིག་ཆག་མེད་པ་འདྲ་པོ་ཅིག་ད་དུང་ཡང་ངམ་ངམ་ཤུགས་ཤུགས་འདྲ་པོ་ཅིག་བྱེད་ཀྱི་ཡོད་པ་ག་རེ་ཕན་ནུས་ལ་མ་ལྟོས་པའི་ཀྱི་ད་ནུས་པ་ག་རེ་ཐོན་གྱི་ཡོད་ན་མེད་ན་དངོས་སུ་མཐོང་ཡང་ཡོད་རེད་མ་མཐོང་ཡས་ཡོད་རེད་ཅིག་བྱེད་ཀྱི་ག་དུས་ཡིན་ནའི་ཅིག་གནང་སྡོད་ཡས་འདྲ་པོ་ཅིག་ཡོང་སྡོད་ཀྱི་འདུག

ཅི། ཨ་སེམས་ཤུགས་མ་ཆག་གི། ད་ད་ལྟ་སྤྱིར་བཏང་དེབ་དེ་གི་ཡང་སྤྱིའི་རིན་ཐང་དང་དེ་འདྲའི་ཐོག་ལ་ཡང་འགའ་ཤས་ཅིག་གིས་དེབ་འདི་དཔར་སྐྲུན་བྱེད་མཁན་སུ་ཡིན་མིན་གྱི་དེ་འདྲའི་ཐོག་ལ་ཡང་ཅིག་བལྟ་ཡས་ཀྱི་ཡོད་རེད། ཁྱེད་ཀྱི་ད་ད་ལྟ་འདི་ལོ་རྒྱུས་དང་འབྲེལ་བའི་སྐོར་ལ་དེབ་ཤོག་དྲིལ་བྱས་པ་དེ་སོ་སོ་རང་ངོས་ནས་ཀྱི་ཐབས་ཤེས་བཙལ་ནས་དཔར་སྐྲུན་བྱས་བཞག་པ་རེད་པས་ཡང་ཅིག་དཔར་སྐྲུན་བྱེད་མཁན་དེ་འདྲ་ལ་ཅིག་སྤྲད་ནས་ཁོང་ཚོ་ཡིས་བྱས་པ་འདྲ་པོ་ཅིག་གནང།